རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོའི་སྙན་ལམ་དུ་འབུལ་བཞིན་པ་འདི་ནི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི། གངས་ལྗོངས་གླེང་སྟེགས་ཞེས་པ་དེ་ཡིན་ལ། དེ་རིང་གི་ལེ་ཚན་ནང་དུ། སྔོན་ཆད་མདོ་སྨད་རེབ་གོང་གི་བསམ་ཁའི་གློག་སྡོང་སྟེང་དུ། བོད་ཀྱི་རྒྱལ་དར་འཛུགས་མཁན་དང། རྒྱ་ནག་གི་མེ་མདའི་ཁ་ནས་བྲོས་བྱོལ་གནང་མཁན།

ཏང་གི་སྲིད་གཞུང་ཕ་མར་ཀུན་སྤྲོ་བོ་དང་ནི་དངོས་གནས་སེམས་མང་བརྩེ་དང་ད་ང་ཡང་ཡིན་ན་ད་ངས་ཀྱི་མི་ཚང་ཟུང་ཡིན་ན། ཨོ་རེད་རེད་ད་ལྟ་ཨ་མྱེས་ཀྱི་རིག་གནས་ཤེས་ད་ལྟ་ཨ་མྱེས་ཀྱི་སྐད་ཆ་གི་འགོ་འཛུགས་སྟངས་ཟིག་རེད། དེ་ནས་ཐོག་ཐོག་དང་པོ་ནི་ད་ཁྱེད་ཀྱི་འཁྲུངས་ཡུལ་གི་སྡེ་བ་དང་ད་ནི་ཕ་མ་དང། ད་ནི་ད་ཁྱེད་ཀྱི་སློབ་སྦྱོང་གི་བརྒྱུད་རིམ་ཟིག་ཨ་དུམ་བོ་ཟིག་མདོ་བསྡུས་ཟིག་གསུང་ར།

རོ་ཀི་ད་ས་ཟི་སང་ཏི་མ་སང་ཏི་མའི་ད་ཟི་ནས་ང་སང་ལོ་ཏང་ཡ་ད་ཏི་གང་སང་གོ་ཡིན་ད་ཨི་འགི་སང་ཏང་རྒྱ་ཡོན་པའི་སི་ཏང་ཡང་དེ་ཏང་ན་ཏང་ཙུ་ཙི་ཡི་ཁི་ཏོག་ཏི་ནི་ཏི་ཉིན་མང་ན་འཇུག་ས་མང་རོ་ན་རི་མོ་སང་ཏི་ན། ཨ། ད་སི་འདོ་ཏི་ན་གོ་གི་ཨ་ལོག་ཏོང་ཧ་ཀ་ཏི་ཀ་ཁི་ཉིན་ཡོ་ན་ད་གི་ད་ལོག་པའི་སྐྱིད་ན་ད་ཧ་ཐེན་ཟོ་ལ་ད་ངའི་སང་ལོ་ཏང་ཏི་ངའི་སྐྱིད་ཏི།

ད་ག་ག་པ་ཀི་མ་ན་ཏང་ར་ད་ད་གི་ཐག་པ་རི་བ་དེ་ནས་ག་ན། ཨུ། ད་ཐག་པ་ཏི་ཏང་གི་ཐེ་ནི་ད་ག་ལོག་དུང་གུ་ཏི་ནི་མ་གི་ཏང་གི་ཧ་ཐེ་ནི་ཏང་གི་ཚུ་ཏི་རང་རང་སུམ་དུ་རི་བ་ནི་རེ་ད་ད། ཨུ། ཨེ་ཐོན་ནི་ཏང་གི་ཏང་མ་ཐན་ཏང་ར་ད་ཡི་ད་ནི་ཆེ་ཆུང་ནི་ཏང་གི་གི་པ་ཁྲ་བོ་རི་རྒྱ་རྫོང་ནི་རི་མོ་ཏི་ན་གི་པ་ར་བོ་རི་རྒྱ་རྫོང། ཨུ། ད་ཏི་ནི་ཏི་ར་རྫོང་རང་ག་ཞི་ནི་ད་ད་ས་ན་ཡི་ད་ཤང་ཡ་ད་མ་ར། ཨུ། ཏང་གི་ཀི་ཡ་མ་ཧི་ར་རི་ནོ་སི་ཏི་གོ་ན་གོ་ན་ཨུ་ཚུ་ཏི་ག་ད་ཐན་རྫོང་མོ་ངི་ཀི། ཨུ། ཅི་ད་པོ་ཏི་ཀི།

ཨེ་མ་ལན་ཧ་ཏུ་ཉིན་གོང་ཚེས་འགོར་སོང་ད་ཟོག་གོས་ནང་མ་གས་སོང། ཁྱོད་ཀྱིས་ན་ང་དེ་ཟོག་གོས་དེ་ད་གི་ང་ཚོ་ཐ་དད་ཨ་ཁུ་སོང་ཟེར་བ་སོང་ནི་ག་དུས་ཡོད་སོང་གོ་ང་དེ་ཉི་མ་དེ་དེ་སོང་ད་ཟོག་གོས་ད་འགའ་ལ་ལོང་ཕྱིན་ནི་མོ་དེ་ཨོ་སོང། ཉི་མ་ཀྱོ་དེ་སོང་ད་ཐུ་ཟི་ན་ད་ཐུ་ཟི་ཉིར་གི་དུ་མོ་ཟ་ལང་གི་ད་གོ་གོས་ད་ད་སང་ནི་ཨོ་གོ་ད་ད་ལན་ཐུ་གི་མེ་གི་ལན་དུ་མོ་ཟོག་གོས་ཤེ་གི་ད་ཐུ་ཉི་མ་གི་ད་དེ་ཟིག་ང་ཟོག་དེ་ད་གི་སོང་སོང་མེ་དེ་ཉི་མ་དེ།

འོ། ཁོང་ནང་ང་ད་ཡོད་ཀྱི་ད་ས་གི་དྲི་ཟ་བ་རེད་ད་ཁེ། འོ། དྲི་ཆུང་ད་ཟིག་ནི་ཁེ་ནང་གི་དེ་དང་མཛེ་རེད་ད་ཁེ། ད་ཁེ་རང་དུ་མོ་དུ་མོ་དུ་ཡོང་གི་ཐོག་ཁ་རྒྱ་མཚོ་གོང་དུ། འོ། འོ་ད་ནི་ད་ཁྱོད་ནུ་ནམ་ཟིག་ག་ད་ཁེ་ད། ནམ་ཟིག་ག་ད་འཛིན་གི་ཐོག་ད། ད་ང་ཡིན་ནུ་ད་སོང་རང་སྟངས་ལོ་ད་དེ་ཟིག་ད་ནི་མི་ཚོ།

ད་གཟན་པ་ཉེན་རྟོག་པ་སི་ཀི་ནི་གཏན་ཉིན་མ་ད་ཁྱོད་འདི་གས་སོང་ན་ཁྱོད་ཉལ་ཁྲིའི་སྒོ་གི་རེད་ནི་ད་ཀི་ང་ནང་གི་ཉལ་ཁྲིའི་ད་ཉིན་ད་ནི་ཏོག་ཡོང་བ་སྟོང་གི་ཐན་ཙི་ཙི་ཙི་ཙི་མོ་ད་ད་བ་ཁྱེད་བ་གང་ད་མི་ད་ཁྱེད་ཡི་ཏང་ད་ཉེན་རྟོག་པ་སི་ཀི་ང་སོང། ཧུམ། ཀི་ནི་ད་ཀི་སི་ཁྱི་ལེ་མོ་ཚེ་རང་བས་ངུ་ད་ང་སོང་གི་ཕི་ཁ་ཏི་ནི་ཚེ་རང་ན་ཁ་ལ་རང་ནི་ཏི་ནི་ད་ཨ་ཁུ་ཀ་ན་ད་ལུང་ཁུ་ཟ་ཉི་སི་ནི་ཟག་ཞོ་ཁན་ཏི་ནི་ད་ང་ལུང་ཁུ་ཟ་ཀི་ན་ཏི་ནི་ལུང་ཁུ་ན་ཡོ་བ་གེ་སོང་ད་གང་གི་སྐུ་ཉག་མ་སི་ཏི་ནི་མ་ཀི་ད་ཁྲི་ལི་ད་མ་ར་ངུ་ཚུ་ཏི་ཁི་ཏོག་ཏའི་ཁྲི་ལི་ངུ་ཁི་ཏོག་ཏའི་ངུ་ར་གུ་སི་ད།

དེ་ལས་ཀྱོག་པོ་འདི་མོ་ཚོ་ལངས་ཡོང་གི་མ་རེད་དེ། ཁྱོད་གང་ལ་ནག་ཉེས་ཡོད་ནི་རེད་དེ། ཁྱེད་རྩ་ང་ཚོས་ཁྱོད་ལྷ་ས་ཕྱོགས་དང་འགྲིག་གི་མེད་ན་ཐང་ཡིན་ན་ཁྱོད། ཞེ་ཀོ་ནོ་ཅིག་ཉན་དགོ་གི་རེད་དེ་སོང་ཅིག་ནག་ཉེས་ཅིག་ཁས་ལེན་དགོ་གི་རེད་དེ་ཁྱོད་རང་གི་ནག་ཉེས། ད་ནག་ཉེས་འདི་གི་རྒྱལ་དར་བཙུགས་སྟང་ནོ་དི་རེད་ཟེ་དེ་གི་བཤད་ཀ་ཆི་ཟེ་གི་ད། ཨོ་ད་སེ་མ་སོང་ཏི་ཟེ་ཉི་གང་ད་ད་ཧོ་ཐེ་རང་སེ་གོང་ཏི་ད་འཇམ་ཉི་ད། ཁྱོད་ནག་ཉེས་ད་ཁྱོད་ཨ་ཉིག་ལམ་ན་ཨ་མ་ལ་ལ་ཨེ་ཁ་ཁོ་ཟེ་གི་ད་ཁྱོད་ཁྱོད་ནག་ཉེས་ད། ཁྱོད་མ་ལ་ན་ཏོ།

ཀྱོག་བཟང་ལོ་ཐོང་མོ་གོ་དེ། ད་ནི་ད་ང་རང་གི་སེམས་ལ་ད་ད་ཁ་ཤ་དང་སོང་ཡ་ད་ཁས་ལེན་ལ་དང་ལ་དང་སོང་ད་སོང། ད་ཁས་ལེན་ལ་ང་ཀྱང་བ། ད་འགྲོ་ཀྱོག་ཤི་ཀྱི་གོ་དང་སོང་ཡ་ད་ངས་སོང། ད་ད་ངས་འགྲོ་ཀྱོག་ཚིག་གཟིགས་ཡང། ཅིག་འགྲོ་ཐུབ་ཀྱི་རེད་ས་ནི་ཆོག་གཟིགས་ཟེར་ཀོ་ཀོ་ཚིག་གོ་གཟིགས་ན་ངས་དེ་ལང་ཚ་ག་རང་སྟོང་ད་ངས་ཤི་ག་གང་ནས་ཆིག་ཡང་ད་ད་སོང། ད་ངས་ལང་ཚ་ཟིག་འགྲོ་གོ་ཀྱོ་ད་བསམ་ཀྱོ་ང། ད་ཡ་ད་ཚང་ཉན་ག་ད་འདི་ན་ད་ད་ད་ཁས་ལེན་གོ་དང་སོང། ད་ཤི་ནི་ག་ད་ཡང། ད་ཁ་ས་ཅིག་སོང་ཡ་ཡང།

རྒྱ་ཆེ་བའི་གསན་མཁན་རྣམ་པ་དུས་ཚོད་ཀྱི་དབང་གིས་དེ་རིང་གི་གངས་ལྗོངས་གླེང་སྟེགས་ཞེས་པ་འདི་ནས་མཚམས་འཇོག་དགོས་བྱུང། ལེ་ཚན་རྗེས་མའི་ནང་དུ། བོད་དོན་ལས་འགུལ་བ་བསྟན་འཛིན་ཉི་མ་ལགས། རྒྱ་ནག་གི་ཉེན་རྟོག་པའི་མེ་མདའི་ཁ་ནས་བྲོས་བྱོལ་བྱས་པ་སོགས་ལ་མུ་མཐུད་དུ་གསན་རོགས་གནང།